བཅོ་བརྒྱད། སྟོད་གཞས་ཇི་ལྟར་ཁྱབ་ཚུལ་རགས་ཙམ་གླེང་བ། རང་རེ་གངས་ལྗོངས་ཀྱི་ཁྲོད་འདིར་གླུ་གར་ཧ་ཅང་དར་ཁྱབ་ཆེན་པོ་ཡིན་པ་དང། ཡུལ་གྲུ་ཞིག་གི་ཐུན་མོང་མ་ཡིན་པའི་གླུ་གར་དག་ཡུལ་གྲུ་གཞན་ཞིག་ལ་ཁྱབ་རྗེས། ཁྱབ་ཡུལ་ཡུལ་གྲུ་དེའི་ཁྱད་ཆོས་དང་ལྡན་པའི་ངང་ནས་གླུ་གར་དེ་ཡར་རྒྱས་གོང་དུ་འཕེལ་སྟབས། ཚོན་མདངས་རྣམ་པར་བཀྲ་བའི་དབང་པོའི་གཞུ་རིས་ལྟ་བུར་གྱུར་འདུག། དེའང་མངའ་རིས་ཁུལ་དུ་དར་ཁྱབ་ཆེ་བའི་སྟོད་གཞས་དེ། རིམ་བཞིན་དབུས་གཙང་ཁུལ་དུ་ཁྱབ་ཚུལ་ནི། སྤྱི་ལོའི་དུས་རབས་བཅུ་བདུན་པར་སྡེ་སྲིད་སངས་རྒྱས་རྒྱ་མཚོས་མངའ་རིས་ནས་སྐོང་འགུག་གནང་བའི་རོལ་མོ་མཁས་པ་གོ་བདེ་ཅན་ལྷ་སར་ཕེབས་རྗེས།